འོ་ཡ་ད་དེ་ནས། ད་རེས་ང་ཚོ་སྐབས་བདུན་པ་དེ་འདུག་སེ་ཞེས་མགོ་བཙུགས་ཡ་བྱེད། དེ་ནས་ད་སྐབས་བདུན་པ་དེ། ད། བརྟན་པ་རྒྱུ་འབྲས་ཀྱི་ཡན་ལག་བཤད་ཡོང་དུས་སྒང་ལ། ཨ་ནི་བརྟན་པའི་གི་རྒྱུ་དེ། མཐར་གྱིས་སྦྱོར་བ་ད་བརྟན་པའི་འབྲས་བུ་དེ་ལ་སྐད་ཅིག་མའི་སྦྱོར་བ་བྱས་ནས། ད་གཉིས་པ་ལ་གསུམ་ཟེར་དུས་བརྟན་པའི་འབྲས་བུ་སྐད་ཅིག་མའི་ཡན་ལག་རྒྱས་པར་བཤད་པ་དེ་ལ། འབྲེལ་བ་བརྗོད་པས་ཀྱི་མཚམས་སྦྱར་བ་དང་སྐད་ཅིག་མའི་ཆོས་རྒྱས་པར་བཤད་པ་སྐབས་དོར་བའོ། དང་པོ་ནི་མཐར་གྱིས་པའི་འོག་ཏུ། སྐད་ཅིག་མ་གཅིག་པའི་ཚེ་མངོན་དུ་གྱུར་པ་རྫོགས་པར་ཏེ་ཆོས་ཐམས་ཅད་བྱང་ཆུབ་པ་རྟོགས་པའི་ཀྱི་སྦྱོར་བ་གསུངས་ཏེ། མཐར་གྱིས་པའི་ཀྱི་མངོན་པར་རྟོགས་པ་རྣམ་པར་བསྒོམས་པས་ནི། སྦྱིན་སོགས་དེ་དག་ཉིད་དུས་སྐད་ཅིག་མ་གཅིག་གིས་བསྒོམ་པའམ་རྟོགས་པར་བྱེད་པས་སོ། དེ་ལྟར་ནུས་པའི་ཀྱི་རྒྱུ་མཚན་ནི་གྲངས་མེད་གསུམ་དུ།

རེད་བ། ག་རེ་རེད་ཟེར་ན་ཨ་ནི་མཁྱེན་གསུམ་གྱི་རྣམ་པ། ད་རིམ་གྱིས་བྱས་ནས་བརྒྱ་དང་བདུན་ཅུ་རྩ་གསུམ་ཅིག་བསྒོམས་བྱས་ནས་གོམས་པ་རབ་ཀྱི་མཐར་ཕྱིན་ཡོང་དུས་སྒང་ལ་སྐད་ཅིག་མའི་སྦྱོར་བ་དེ་ཐུབ་ཀྱི་ཡོད་པ་ཡིན་ཙང། སྐད་ཅིག་མའི་འདི་མཐར་གྱིས་པའི་སྦྱོར་བའི་འོག་ཏུ་སྐད་ཅིག་མའི་སྦྱོར་བ་དེ་བཤད་པ་ཡིན། ད་ག་རེ་རེད་ཟེར་ན་གོམས་ཡ་དེ་ལ་མཐར་གྱིས་པའི་མངོན་པར་རྟོགས་པ་རྣམ་པར་བསྒོམས་པས་ནི། སྦྱིན་སོགས་དེ་དག་ཉིད་དུས་སྐད་ཅིག་མ།

གཅིག་ཡུལ་དུ་བྱས་པ་ཡིན་ན་ཨ་ནེ་ལྷག་མ་དེ་དང་རིགས་མཐུན་པ་ཐམས་ཅད་མངོན་སུམ་དུ་རྟོགས་པའི་ནུས་པ་ཁྱད་པར་ཅན་ཐོབ་པའི་ཆ་ནས་འདུག་སེ་བཤད་པ་ཡིན། ད་སྐད་ཅིག་མའི་སྦྱོར་བ་ཐོབ་ཡོང་དུས་སྒང་ལ་རྣམ་པ་བརྒྱ་དང་བདུན་ཅུ་རྩ་གསུམ་ཡང་ན་སྦྱིན་པ་ལ་སོགས་པའི་ཟག་མེད་རྣམ་པར་སྨིན་པ་དང་མ་ཡིན་པའི་ཆོས་དེ་དག་གཅིག་དངོས་ཡུལ་དུ་བྱས་ཡོང་དུས་ལྷག་མ་ཐམས་ཅད་དངོས་ཡུལ་དུ་བྱེད་ནུས་པའི་རྒྱུ་མཚན་ག་རེ་རེད་ཟེར་ལབ་ན། གྲངས་མེད་གསུམ་དུ་དེ་ལྟ་བུའི་རྣམ་པ་དེ་དག་རིམ་གྱིས་བསྒོམས་བྱས་ནས། གོམས་པ་ཤིན་ཏུ་གོམས་པར་བྱས་པའི་ཀྱི་སྟོབས་ལས་འབྱུང་བའི་ཕྱིར་རོ། རེད་བ། གོམས་པ་ཤིན་ཏུ་གོམས་པར་བྱས་པའི་ཕྱིར་རོ། མདོ་འབྲེལ་ནི། ཟེར་ལབ་ན། ད་མདོ་ཡི་སྐབས་སུ། སྐབས་དྲུག་པའི་བཤད་བྱ་རྩ་བའི་མདོ་དེས་མཐར་གྱིས་སྦྱོར་བ་བཅུ་གསུམ་དེ་མར་གསུངས་ཀྱི་ཡོད་པ་ཡིན་ཙང། དེ་གསུངས་ཚར་བའི་འོག་ཏུ་སྐད་ཅིག་མའི་སྦྱོར་བ་ག་འདྲས་བཤད་པ་རེད་ད་མདོ་གོང་གི་མ་མཚམས་སྦྱོར་འདྲ་བོ་འདྲས་དྲིས་པ་ཡིན་ན་ག་རེ་ཡོད་རེད་ཟེར་ན་མཐར་གྱིས་པ་བཅུ་གསུམ་པར་ཟེར་དུས་དངོས་མེད་ངོ་བོ་ཉིད་ཀྱི་མཐར་གྱིས་སྦྱོར་བ་དེ་རེད་བ། བཅུ་གསུམ་པར་བྱང་སེམས་ཕྱིན་དྲུག་མི་དམིགས་པར་བསྒོམ་པར་གསུངས་པ་ལས་འཕྲོས་ནས་བྱང་སེམས་ཇི་ལྟར་སེམས་བསྐྱེད་གཅིག་གིས་ཕྱིན་དྲུག་འཛིན་པ་ལགས་ཞེས་དྲིས་པའི་ལན་དུ་གསུངས་སོ་ཟེར་ད་མཚམས་སྦྱོར་དེ་དེ་རེད་བ། མཐར་གྱིས་སྦྱོར་བ་བཅུ་གསུམ་གའི་ནང་ལོགས་ནས་ཐ་མ་དེའི་སྐབས་སུ་ད་གང་དག་ཕྱིན་དྲུག་མི་དམིགས་པ་བསྒོམ་པར་གསུངས་པ་རེད་ཟེར་ཕྱིན་དྲུག་གིས་མཚོན་པའི་ཀྱི་ཆོས་ཐམས་ཅད་བདེན་པར་མི་དམིགས་པའི་སྒོ་ནས་བསྒོམ་གྱི་ཡོད་དུས་གང་ལ་ཨ་ནི་སེམས་ཀྱི་སྐད་ཅིག་མ་གཅིག་ལ་དེ་ནས་ཕྱིན་དྲུག་དེ་བསྒོམ་པར་འགྱུར་གྱི་རེད་ཟེར་དྲིས་ཡོད་དུས་དེའི་ལན་དུ་ད་ད་ན། འདི་སྦྱིན་པ་ལ་སོགས་རེ་རེས་ཀྱང་ཞེས་པའི་གྱི་ཞེས་བྱའི་རྩ་བའི་མདོ་དེ་དེ་ནས་མར་འདོད་སུ་བྱས་ནས་འཕྲོས་ནས་ཡོང་གོ་རེད་བ། ད་ས་བཅད་དང་པོ་འབྲེལ་དགོད་པའི་མཚམས་སྦྱར་བ་བྱས། ཨེ་ནི་གཉིས་པ་སྐད་ཅིག་མའི་ཆོས་རྒྱས་པར་བཤད་པ་དེ་ལ། སྐད་ཅིག་སྦྱོར་དེ་ལ་ཡང། མཚན་ཉིད་ཀྱིས་ཏེ་ལྡོག་པས་ཕྱེ་ན་རྣམ་པ་བཞི་ཡོད་པས་དེ་ལྟར་སྟོན་པ་ལ་གཉིས་ཟེར་ལབ་དུས། སྐད་ཅིག་མའི་སྦྱོར་བ་དེ་ལ། རྫས་ཀྱི་སྒོ་ནས་སྐད་ཅིག་མའི་སྦྱོར་བ་བཞི་པོ་དེ། དོན་གཅིག་ཆགས་འགྲོ་ཡོད་པ་ད་ལྡོག་ཆ་གི་ཆ་ནས་ཕྱེ་བ་ཡིན་ན་རྣམ་པ་བཞི་འཇོག་གི་ཡོད་རེད། ད་ག་རེ་རེད་ཟེར་ན། རྣམ་པར་སྨིན་པའི་སྐད་ཅིག་མའི་སྦྱོར་བ་དང་རྣམ་པར་སྨིན་པ་མ་ཡིན་པའི་སྐད་ཅིག་སྦྱོར་བ་གཉིས་སུ་མེད་པའི་སྐད་ཅིག་སྦྱོར་བ་མཚན་ཉིད་མེད་པའི་སྐད་ཅིག་མའི་སྦྱོར་བ་ཟེར་ན་སྐད་ཅིག་མའི་སྦྱོར་བ་བཞི་ཡོད་རེད། ད་དེའི་སྐད་ཅིག་མའི་སྦྱོར་བ་བཞི་པོ་དེ་དོན་གཅིག་རེད། ད་འདིའི། སྐད་ཅིག་མའི་སྦྱོར་བ་བཞི་པོ་གང་རུང་ཡིན་པ་ཡིན་ན་ང་རང་ཚོའི་ཡིག་ཆ་འགྲོ་སྟངས་བྱས་ན། ད་རྒྱུན་མཐའི་བར་ཆད་མེད་ལམ་ཡིན་གོ་གི་རེད་བ། ཡིན་ན་ཡང་སྐད་ཅིག་མའི་སྦྱོར་བ་ཡིན་ན་རྒྱུན་མཐའི་བར་ཆད་མེད་ལམ་ཡིན་གོ་གི་མ་རེད། རྒྱུན་མཐའ་བའི་རྒྱུད་ཀྱི་སེམས་བསྐྱེད་ལ་སོགས་པ་དེ་དག་སྐད་ཅིག་མའི་སྦྱོར་བ་རེད་ཟེར་བྱས་ནས་ཡིག་ཆ་ནང་ཡོད་པ་དེ་འདུག་ཟེར་བ་དེ་བྱས། ད་དེ་ནས་ད་སྐད་ཅིག་མའི་སྦྱོར་བ་བཞི་ཆགས་ཀྱི་ཡོད་ན་བཞིར་ཕྱེ་སྟངས་དེ་ག་རེ་རེད་ཟེར་ལབ་དུས། ཡོན་ཏན་མངོན་དུ་བྱེད་པའི་གི་དབང་དུ་བྱས་ནས། སྐད་ཅིག་མའི་སྦྱོར་བ་གཉིས་ཀྱིས་རྣམ་པར་སྨིན་པ་དང་མ་ཡིན་པ་གཉིས་པོ་སྟེ། ཡུམ་གྱི་རང་བཞིན་རྟོགས་ཚུལ་གྱི་དབང་དུ་བྱས་པ་ཡིན་ན། མཚན་ཉིད་མེད་པའི་སྐད་ཅིག་མའི་སྦྱོར་བ་དང་གཉིས་སུ་མེད་པའི་སྐད་ཅིག་མའི་སྦྱོར་བ་སོགས་སུ་བྱས་ནས། སྡེ་ཚན་གཉིས་ཀྱི་སྒོ་ནས་འཆད་པར་བྱེད་རེད་བ། ད་དང་པོ་ལ་གཉིས་ཏེ་ཡོན་ཏན་མངོན་དུ་བྱེད་པའི་གི་སྐད་ཅིག་མའི་སྦྱོར་བ་དེ་ལ། རྣམ་པར་སྨིན་པ་མ་ཡིན་པ་དང་རྣམ་པར་སྨིན་པའི་གི་སྐད་ཅིག་མའི་སྦྱོར་བའོ། སྐད་ཅིག་མའོ། དང་པོ་ལ་གཉིས་ཟེར་ལབ་ན་རྣམ་པར་སྨིན་པ་མ་ཡིན་པའི་སྐད་ཅིག་མའི་སྦྱོར་བ་དེ་ལ། ཨེ་ནི་གཉིས་ཀྱིས་མཚམས་སྦྱར་བ་དང་དོན་བཤད་པའོ། ད་དང་པོ། སྐད་ཅིག་མ་བཞི་གི་ནང་ལོགས་ནས་ད་དང་པོ། རྣམ་པར་སྨིན་པ་མ་ཡིན་པའི་སྐད་ཅིག་མའི་སྦྱོར་བ་དེ་བཤད་ཀྱི་ཡོད་པ་ཡིན་ཙང་ད་མཚམས་སྦྱོར་སྟངས་དེ་འདུག་ཟེར་བ། སྐད་ཅིག་མ་བཞི་ཡི་དང་པོ་རྣམ་པར་སྨིན་པ་མ་ཡིན་པ། ཟག་པ་མེད་པའི་ཆོས་ཐམས་ཅད་སྐད་ཅིག་མ་གཅིག་པའི་མཚན་ཉིད་ཀྱི་སྒོ་ནས་རྟོགས་པའི་གི་སྐད་ཅིག་མ་གཅིག་པའི་མངོན་པར་རྫོགས་པར་བྱང་ཆུབ་པར་གསུངས་སོ། ད་འདིའི་སྐབས་སུ་རྣམ་པར་སྨིན་པ་དང་རྣམ་པར་སྨིན་པ་མ་ཡིན་པ་ཟེར་ན། བཤད་སྟངས་མ་འདྲ་བ་ཡོད་པ་ཡིན་ས་ད་དེ་ག་རེ་རེད་ཟེར་ན། འདིར། ཨ་ནི། རྣམ་སྨིན་མ་ཡིན་པ་དང་ཡིན་པ་གང་ཟེར་ལབ་དུས་ད་འདི་ནས་ང་ཚོ་ངའི་གོ་ཡ་ལ་བཞེད་པ་མི་འདྲ་བ། ད་འགྲོ་ཕྱོགས་འདྲ་བ་གཅིག་མི་འདྲ་བ་དེ་གསུམ་ཡོད་རེད་བ་ད་དེའི་ནང་ལོགས་ནས་འདི། འདིར་རྣམ་པར་སྨིན་པ་རེད་བ་རྣམ་པར། རྣམ་སྨིན་མ་ཡིན་པ་དང་ཡིན་པ་གང་ཟེར་ལབ་ན། ཚིག་གསལ་གྱི་བཤད་སྟངས་དེ་བྱས་ཨེ་ནི་གསེར་གླིང་པ་བྱས་ཨེ་ནི་བོད་སྔ་རབས་པ་བྱས། དེ་ནས་ད་རང་ལུགས་གཅིག་ཡོང་དགོས་རེད་བ། ད་དེ་བྱས་ནས་དང་པོ། ཚིག་གསལ་གྱི་སྐབས་སུ། རྣམ་སྨིན་མ་ཡིན་པ་དང་ཡིན་པ་གང་ན་རྣམ་པར་སྨིན་པ་ནི་གསུམ་སྟེ། ད་རྣམ་པར་སྨིན་པ་དང་མ་ཡིན་པ་གསུང་གི་ཡོད་དུས་གང་ལ་རྣམ་པར་སྨིན་པ་ཟེར་དེ། སྒྲ་སྦྱར་སྟངས་ནི་བརྡ་སྦྱར་ས་དེ་ལ་བྱེད་སྟངས་ལུགས་འདྲ་བ་གཅིག་གསུམ་ཡོད་རེད། ས་དང་པོ། རྣམ་པར་སྨིན་པ་རེད་སྨིན་པའི་གི་རྒྱུ་མཚན་ལ། འཇིག་རྟེན་ལས་འདས་པ་དང་ད་རྒྱུ་མཚན་ཐིག་གོ་བོར་ད་སོ་སྐྱེ་ཡི་ས་ལས་འདས་བྱས་ནས་ཨེ་འཕགས་པའི་གོ་འཕང་ཐོབ་ཡིན་དུས་གང་ལ། འཇིག་རྟེན་ལས་འདས་པའི་ཆ་ནས་རྣམ་པར་སྨིན་པ་ས་དང་པོ་ལ་དེ་གཅིག་རྒྱག་གི་རེད། ས་བརྒྱད་པ་ལ་ཨ་ནི། མཚན་མ་མེད་པ་དང་ས་བརྒྱད་པའི་སྐབས་སུ་མཚན་མེད་རྩོལ་མེད་ཀྱི་ལམ་ཐོབ་ཡོང་གི་ཡོད་པ་རེད་བ། དེ་འདྲ་ཡིན་ཙང་ས་བརྒྱད་པ་དེ་རྣམ་པར་སྨིན་པ་མ་ཡིན་པ་ག་ཟེར་རྣམ་པར་སྨིན་པ། རྣམ་པར་སྨིན་པ་གཉིས་པ་དེ་བྱས། དེ་ནས་སངས་རྒྱས་ཀྱི་ས་ལ་བསམ་གྱིས་མི་ཁྱབ་ཅིང་ད། མཛད་པ་ཐམས་ཅད་འབད་མེད་ལྷུན་གྱིས་འགྲུབ་པར་འབྱུང་གི་ཡོད་པ་ཡིན་ཙང་སངས་རྒྱས་ཀྱི་ས་ལ་བསམ་གྱིས་མི་ཁྱབ་ཅིང་ལྷུན་གྱིས་འགྲུབ་པ་ཡིན་ཙང་རྣམ་པར་སྨིན་པའོ། ལྷུན་གྱིས་འགྲུབ་པར་རྣམ་པར་སྨིན་པའོ། འདུག་སེ་བྱས་ནས་གསུམ་ཀ་ལ་རྒྱུ་མཚན་རེ་རེ་རེ་རེ་བཀོད་ཀྱི་རེད་བ་ད་རྣམ་པར་སྨིན་པ་གསུམ་ཡོད་པ་ཡིན་ན་རྣམ་པར་སྨིན་པ་མ་ཡིན་པ་དེ་ག་རེ་རེད་ལབ་དུས་རྣམ་པར་སྨིན་པ་མ་ཡིན་པ་ནི་མཐོང་ལམ་མ་སྐྱེས་པའི་རྒྱུད་ཀྱི་གཟུང་འཛིན་གྱིས་བསྡུས་པའི་ཆོས་ཇི་སྙེད་པའོ། རྣམ་པར་སྨིན་པ་མ་ཡིན་པ་ཟེར་དུས་མཐོང་ལམ་མ་ཐོབ་པའི་གང་ཟག་གི་རྒྱུད་ཀྱི་གཟུང་བ་ཡུལ་དང་འཛིན་པ་ཤེས་པ། འདི་དག་གིས་བསྡུས་པའི་ཤེས་བྱ་ཇི་སྙེད་པའོ། ད་ཟག་མེད་ནི་དེ་དག་ཟག་མེད་མ་ཡིན་ཀྱང་དེ་དག་གི་རང་བཞིན་ཟག་མེད་ཡིན་ཏེ་ཟེར་ལབ་དུས། ཨ་ནི་དོགས་པ་སླེབས་ཡོང་དུས་གང་ལ་མཐོང་ལམ་མ་སྐྱེས་པའི་གང་ཟག་གི་རྒྱུད་ཀྱི་གཟུང་བ་དང་འཛིན་པས་བསྡུས་པའི་ཆོས་དེ་དག་ཟག་མེད་མིན་པ་ཡིན་ཙང་ཡ་གིར་ཟག་མེད་རྣམ་པར་སྨིན་པ་དང་ཟག་མེད་རྣམ་པར་སྨིན་པ་མ་ཡིན་པ་ཟེར་ནས་སྦྱར་གྱི་ཡོད་རེད་བ། ཡིན་པ་ཡིན་ན་ཨ་ནི་མཐོང་ལམ་མ་སྐྱེས་པའི་གང་ཟག་གི་རྒྱུད་ཀྱི་གཟུང་བ་དང་འཛིན་པས་བསྡུས་པའི་གི་ཇི་སྙེད་པའི་ཆོས་དེ་ཚོ་ཟག་མེད་ག་རེ་བྱས་ནས་ལབ་པ་རེད་ཟེར་ལབ་དུས། འདི་གཟུང་བ་དང་འཛིན་པའི་ཆོས་དེ་དག་ཟག་མེད་མ་རེད་དེ་ཡིན་པ་ཡིན་ན་ཡང། ཟག་མེད་ནི་དེ་དག་ཟག་མེད་མ་ཡིན་ཀྱང་དེ་དག་གི་རང་བཞིན་ཆོས་ཉིད་ཅིག་ཡོད་རེད་བ། འོ་འདི་ཟག་མེད་ཡིན་པ་ཡིན་ཙང་ཨེ་ཟག་མེད་ཀྱི་སྒྲས་བསྟན་པ་རེད་རེད་བ། ཡིན་ཏེ་ད། བྱིས་པས་བྱང་ཆུབ་མི་ཤེས་ཀྱང་དེ་དག་ཉིད་ལ་རབ་ཏུ་གནས་ཞེས་པ་ལྟར་ཚིག་གསལ་ལས་སོ། ད་བྱིས་པ་སོ་སོའི་སྐྱེ་བོས་ཆོས་ཀྱི་རང་བཞིན་མངོན་སུམ་དུ་མི་གནས་པ་ཡིན་པ་ཡིན་ན་ཡང། ཁོ་རང་ཚོའི་རྒྱུད་ལ་དེ་དེ་ཡི་ཆོས་ཉིད་དེ་ཚོ་ཡོད་རེད་ཟེར་གི་དེ་ཁུངས་དྲང་གི་ཡོད་ས་རེད་བ། འོང་འདུག་ཟེར་གི་ད་ཚིག་གསལ་གྱི་བཤད་སྟངས་དེ་དེ་རེད་རེད་བ། ཚིག་གསལ་གྱི་བཤད་སྟངས་དེ་རྣམ་པར་སྨིན་པ་ལ་སོམས་ཆེ་རྣམ་པར་སྨིན་པ་མ་ཡིན་པ་དེ་ད་གཙོ་བོ་མཐོང་ལམ་མ་ཐོབ་པའི་གང་ཟག་གི་རྒྱུད་ཀྱི་གཟུང་འཛིན་གྱིས་བསྡུས་པའི་གི་ཆོས་དེ་ཚོ་ལ་སྦྱར་གྱི་འདུག་བ། དེ་བྱས། རྟོགས་དཀར་ནས་ཕྱི་རོལ་རྒྱུ་རྐྱེན་གྱིས་མངོན་པར་འདུ་མ་བྱས་པ་དང་པོ་དང། རྣམ་པར་སྨིན་པ་མ་ཡིན་པ་ཟེར་ན་ག་རེ་རེད་ཟེར་ལབ་དུས། ཨན། ཕྱི་རོལ་རྒྱུ་དང་རྐྱེན་ལ་བརྟེན་ནས་སྐྱེས་པ་མ་ཡིན་པའི་ཆ་ནས་ཕྱི་རོལ་གྱི་རྒྱུ་རྐྱེན་ད་ཡང་ཕྱི་རོལ་གྱི་རྒྱུ་རྐྱེན་གྱིས་མངོན་པར་འདུ་མ་བྱས་པའི་ཆ་ནས། ཨན། ཟག་མེད་རྣམ་པར་སྨིན་པ་མ་ཡིན་པ་དང། འཚང་རྒྱ་བའི་གི་འབྲས་བུ་སྟེར་བ་ལ་མངོན་དུ་ཕྱོགས་ཤིང་རབ་ཏུ་གྱུར་པ་ནི་གཉིས་པའི་དོན་ཏོ། རྣམ་པར་སྨིན་པ་ཟེར་ལབ་ཡོང་དུས་སྒང་ལ། གང་ཟག་རང་ཉིད་སངས་རྒྱས་ཀྱི་གོ་འཕང་ཐོབ་པའི་གི་རྒྱུ་ཚོགས་ཚང་བ། ཡང་ན་སངས་རྒྱས་པ་ལ་མངོན་དུ་ཕྱོགས་པའི་གི་གནས་སྐབས་སུ་གྱུར་ཡོང་དུས་སྒང་ལ། ཨེ་རྣམ་པར་སྨིན་པ་ཟེར་གྱི་རེད་ད་བྱས། འོ་དེ་གསེར་གླིང་པའི་གསུང་སྟངས་དེ་དེ་བྱས་རེད་བ། ད་འདི་ནས་སྔ་རབས་པ་རྣམས་ས་དང་པོ་ནས་བདུན་པའི་བར་ནི། འབད་རྩོལ་ལ་ལྟོས་པས་མ་སྨིན་པ་དང་ཟེར་ལབ་བྱས། ས་དང་པོ་ནས་ཀྱི། ད་དེ་ཟག་མེད་ཟེར་ཡ་དེ་བསམ་བློ་འཁོར་ཡོང་དུས་ས་དང་པོ་ནས་སྦྱར་དགོས་ཡ་དེ་བྱས་ཨེ་ནས། ས་བདུན་པའི་བར་ལ་འབད་རྩོལ་ལ་ལྟོས་ཀྱི་ཡོད་པ་ཡིན་ཙང་ཟེར་དེ་འབད་རྩོལ་རགས་པ་ལ་ལྟོས་ཀྱི་ཡོད་པ་ཡིན་ཙང་རྣམ་པར་སྨིན་པ་མ་ཡིན་པ་བྱས་ས་བརྒྱད་པ་ཡན་ཆད་ནི་དེ་ལ་མི་ལྟོས་པར་འབྱུང་བས་ཟེར་ན་ས་བརྒྱད་པ་ཡན་ཆད་དུ་འབད་རྩོལ་རགས་པ་ལ་མ་ལྟོས་པར་ལམ་མངོན་དུ་བྱེད་པ་དེ་འབྱུང་གི་ཡོད་པ་ཡིན་ཙང་རྣམ་སྨིན་ནོ་ཞེས་འཆད་པ་རྣམས་ནི་མི་འཐད་དེ། འདུག་སེ་བྱས་ཞེས་འཆད་པ་རྣམས་ནི་ཟེར་ཡོང་དུས། ད་གོང་གི་ཚིག་གསལ་གྱི་བཞེད་པ་དང་གསེར་གླིང་པའི་བཞེད་པ་དང་དེ་བཞིན་དུ་འདི་སྐབས་ཀྱི་བོད་སྔ་རབས་པའི་བཞེད་པ་དེ་དག་འཐད་ཀྱི་མ་རེད་ཟེར་བ། ལྟ། དང་པོ་ལྟར་ན་ཟེར་ལབ་དུས་དང་པོ་དེ། ཚིག་གསལ་བ་ཆོས་བཤེས་ཀྱིས་གསུང་ཡ་དེ་བྱས་ན། ཟག་མེད་རྣམ་པར་སྨིན་པ་ཟེར་ལབ་དུས། ཨེ་ནས། ཆོས་ཅན་ལ་མི་བྱེད་པར་བྱས་ནས་ཆོས་ཉིད་ལ་སྦྱར་སོང་བ་ད་དང་གི། དེ་དག་ཟག་མེད་མ་ཡིན་ཀྱང་དེའི་རང་བཞིན་ཟག་མེད་ཡིན་པས་འདུག་སེ་བྱས་ནས་སྦྱར་གྱི་ཡོད་པ་ཡིན་ན། ཨེ་ནས་ས་དང་པོ་ནས་བཞག་དགོས་ལགས། ག་རེ་བྱས་ནས་ཟེར་ན། དེ་ནས་ཆོས་ཉིད་ལ་དབྱེར་མེད་པ་ཡིན་ཙང། རྣམ་པར་སྨིན་པ་མ་ཡིན་པ་དེ། ཨེ་ནས་མཐོང་ལམ་མ་སྐྱེས་པའི་གནས་སྐབས་སུ་འཇོག་པ་མ་ཟད། ས་དང་པོ་ནས་བཞག་དགོས་ཡ་དེ་ཆགས་འགྲོ་གི་རེད་རྣམ་པར་སྨིན་པ་མ་ཡིན་པ་དེ་ར་བ། དེ་ནས་ད་ཆུ་སྐྱེས་ལ་བྱེད་པ་ཡིན་ན། རྣམ་པར་མ་སྨིན་པ་ལ་ཟག་མེད་མི་འཐད་དོ། ཆུ་སྐྱེས་ལ་བྱེད་པ་ཡིན་ན་རྣམ་པར་སྨིན་པ་མ་ཡིན་པ་ཟེར་དེ་ཁྱོད། སོ་སོའི་སྐྱེ་བོའི་ས་ལ་བཞག་པ་ཡིན་ཙང། ད་དེ་ལ་ཟག་མེད་བཞག་ཐུབ་ཀྱི་མ་རེད། འོ་འདུག་ཟེར་བྱས་ནས་མ་འགྲོ་ཡ་བྱེད། ད་གཉིས་པ་ལྟར་ན་ཟེར་ལབ་དུས་གཉིས་པ་དེ་སྲེད་ལེན་པའི་ཕྱི་རོལ་རྒྱུ་རྐྱེན་གྱིས་མངོན་པར་འདུས་མ་བྱས་པ། དང་པོ་དང་ཟེར་ཏེ། ར་བ། དང་པོ་ར་བ། ཟག་མེད་རྣམས་ལ་རྣམ་སྨིན་གྱི་དོན་མེད་པའི་ཀྱི་རྒྱུ་མཚན་སྨྲ་དགོས་སོ། ད་དང་པོའི་ཟག་མེད་ཟེར་ན། ལམ་དེ་སྐད་ཅིག་དང་པོ་ཅིག་ཡོ་ར་བ་འོ་དེ་ཚོ་ལ་རྣམ་པར་སྨིན་པ་ར་བ་རྣམ་སྨིན་གྱི་དོན་མེད་པའི་ཀྱི་རྣམ་པར་སྨིན་པ་མ་རེད་ཟེར་ལབ་གི་ཡོད་ན་རྣམ་པར་སྨིན་པ་མ་ཡིན་པའི་ཀྱི་རྒྱུ་མཚན་དེ་བཤད་དགོས་ཀྱི་འདུག་ཟེར་འོ་དེ་བྱས་ནས་དགག་ཡ་བྱེད་ད་གསུམ་པ་ལྟར་ན་ཟེར་གསུམ་པ་དེ་སྔ་རབས་པ་རེད་ད་སྔ་རབས་པས། ནས། ས་བདུན་པ་མན་ཆད་དུ་རྣམ་པར་སྨིན་པ་མ་ཡིན་པ་དང་ས་བརྒྱད་པ་ཡན་ཆད་ལ་སྨིན་པ་དེ་བཞག་པ་ཡིན་ཙང་འདིར་འགྲིག་གི་མི་འདུག་ད་མ་འགྲིག་པའི་རྒྱུ་མཚན་ག་རེ་རེད་ཟེར་ན། མདོ་འགྲེལ་ལས། མདོ་ཡི་ཀྱི་འགྲེལ་པ་དེ་ཚོའི་ནང་ལོགས་ལ། རྣམ་པར་སྨིན་པ་དང་སྨིན་པ་མ་ཡིན་པ་ལབ་ཡ་འདི་ཚོ། སངས་རྒྱས་ཀྱི་ས་ཡི་མཚན་དཔེ་དང་མཚན་དང་དཔེ་བྱད། ཨན་སྟོབས་བཅུ་དང་སངས་རྒྱས་ཀྱི་ཆོས་མ་འདྲེས་པ་ལ་སོགས་པ་རྣམས་ལ་འཆད་པས་བདུན་པ་མན་ཆད་ལ། ཇི་ལྟར་འགྲིག་ཟེར་ད་བདུན་པ་མན་ཆད་ལ་ཨ་ནི་འདི། སྟོབས་བཅུའི་མཚན་དཔེ་གྱིས་ལ་སོགས་པ་གང་ག་བཞག་ཡ་ཡོད་མ་རེད་བ་མེད་པ་ཡིན་ཙང་མདོ་ཡི་སྐབས་སུ་འདི། སྨིན་པ་དང་སྨིན་པ་མ་ཡིན་པ་ལབ་དེ་ཚོ་དེ་ཚོ་གང་ག་ལོ་དེ་མདོ་འགྲེལ་དེ་ཚོས། སངས་རྒྱས་ཀྱི་ས་ཡི་ཡོན་ཏན་སྟོབས་ལ་སོགས་པ་འདི་དག་ལ་བཤད་ཀྱི་འདུག་ཡིན་པས་ན་ས་བདུན་པ་མན་ཆད་ལ་ནི་ཟག་མེད་རྣམ་པར་སྨིན་པ་མ་ཡིན་པ་ས་བརྒྱད་པ་ཡན་ཆད་ལ་སྨིན་ཟེར་ནས། སྟོབས་ལ་སོགས་པའི་ཡོན་ཏན་དེ་དག་ས་བདུན་པ་མན་ཆད་ལ་ག་འདྲ་བྱས་ནས་བཞག་ཐུབ་པ་རེད་བཞག་ཐུབ་ཀྱི་མ་རེད་བ། ད་དེ་བྱས་ནས་གཞན་ལུགས་དགག་པ་བྱེད། ད་དེ་ནས་ད་རང་ལུགས་ལ་དེས་ན། སྐད་ཅིག་མ་འདི་དག། ལྡོག་པ་ཐ་དད་པ་ཙམ་ཡིན་པས་ལབ་དུས། སྐད་ཅིག་མ་བཞི་ཡོད་རེད་བ་སྐད་ཅིག་མ་བཞི་བོ་དེ། ལྡོག་པ་ཐ་དད་རེད་མ་གཏོགས་རྫས་ཀྱི་ཆ་ནས་ཐ་དད་མ་རེད་ད། གང་ག་དེ་ད་དོན་གཅིག་ཆགས་འགྲོ་གི་རེད་བ་བཞི་བོ་དེ། ཡུལ་གཅིག་ལ་རྣམ་དབྱེ། ཡིན་མིན་མི་རུང་བས་ཡུལ་ལ་བཞག་ཟེར། ཡུལ་ཅན་ཁོ་རང་རྣམ་སྨིན་ཡིན་མིན་བྱས་ཡོད་མ་རེད་ཟེར་ག་རེ་རེད་ཟེར་ན་ཡུལ་ཅན་གང་ག་དོན་གཅིག་རེད་བ་ཟེར་དོན་གཅིག་ཡིན་པ་ཡི་ཚེ་གཅིག་རྣམ་པར་སྨིན་ལ་གཅིག་རྣམ་པར་སྨིན་པ་མ་ཡིན་པ་ཟེར་ནས་ལབ་ས་ཡོད་མ་རེད་རེད་བ། དེ་འདྲ་ཡིན་པ་ཡི་ཚེ་ཡུལ་ལ་བཞག་དགོས་ཀྱི་རེད་ཟེར། ད་ཁོང་ཚོ་དོན་གཅིག་ཡིན་པ་ཡིན་ན་ཡུལ་ཡང་དོན་གཅིག་ཆགས་འགྲོ་གོ་རེད་བ། རེད་བ། ད་ཤེས་པ་དེ་ཚོ་དོན་གཅིག་ཡིན་ན་ཡུལ་ཡང་དོན་གཅིག་ཆགས་འགྲོ་གི་ཡོད་དུས་གང་ལ་དེ་ཡང་གཅིག་གི་ཡུལ། གཉིས་ཀའི་ཡུལ་ཡང་ཡིན་པའི་ཕྱིར། མདོ་སྡེ་བརྒྱུད་ནས་བལྟས་ཚུལ་གྱི་ཡུལ་ལ་རྣམ་སྨིན་དང་དེ་མིན་གཉིས་སུ་ཕྱེ་ཟེར་ད་ཕྱེ་སྟངས་ནི་ཁོང་ཚོ་ཡི་གི་མ་རྣམ་པར་འཇོག་སྟངས་ལྡོག་ཆ་ཕྱེ་སྟངས་ཀྱི་གང་ནི་གཅིག་གོ་དགོས་རེད་མ་གཏོགས་གཞན་གཅིག་གི་ཡུལ་ཡིན་ན་གཅིག་ཤོས་ཀྱི་ཡུལ་ཡིན་པས་ཁྱབ་འགྲོ་གོ་རེད་བ་ཟེར་འོ་དེ་བྱས། བྱས་ན་ད་དང་པོའི་ཡུལ་ནི་རང་རྒྱུད་ལ་ནུས་པ་མཐར་ཐུག་མ་སྨིན་པ་དང་རེད་བ་རྣམ་པར་སྨིན་པ་མ་ཡིན་པ་ཞེས་ལབ་དུས། དེ་མངོན་དུ་བྱེད་པའི་ནུས་པ་མཐར་ཐུག་དེ་རང་རྒྱུད་ལ་མ་སྨིན་པའི་ཆ་ནས་རྣམ་པར་སྨིན་པ་མ་ཡིན་པ་ཞེས་སྦྱར་ཡ་དང། ཕྱི་མ་ནི་རང་གི་རྒྱུད་ལ་དེ་ལྟར་སྐྱེས་པའི་གི་དབང་དུ་བྱས་ནས་བཞག་གོ། རེད་བ་རྣམ་པར་སྨིན་པ་ཞེས་ལབ་དུས། དེ་ལྟར་རང་རྒྱུད་ལ་སྐྱེས་པའི་གི་དབང་དུ་བྱས་ནས་བཞག་གོ། ད་སྐྱེས་པའི་དབང་དུ། བྱས་ནས་བཞག་གི་ཡོད་རེད་ཟེར་དེ་དང། སྔ་རབས་པ་དགག་ཡ་གཉིས་པོའི་དཔའ་རབས་ལ་ད་དོགས་གཅོད་བྱེད་དགོས་ཡོང་གོ་ག་རེ་རེད་ཟེར་ན། སྔ་རབས་པ་དགག་ཡོང་དུས་གང་ལ་མདོ་འགྲེལ་རྣམས་སུ་མཚན་དཔེ་དང་སྟོབས་དང་མ་འདྲེས་པ་ལ་སོགས་པ་ལ་བཤད་ཀྱི་འདུག་ཟེར་ལ་ཡ་དེ་དང། སྐད་ཅིག་མའི་སྦྱོར་བའི་སྐབས་སུ་རྣམ་པར་སྨིན་པའི་སྐད་ཅིག་མའི་སྦྱོར་བ་བཤད་ཡོང་དུས་རང་རྒྱུད་ལ་སྐྱེས་པའི་གི་གནས་སྐབས་ལ་བྱས་པ་རེད་ལབ་ན། སྟོབས་སོགས་ཡོན་ཏན་དེ་དག་ལ་སྦྱར་བ་ཡིན་ན་རང་རྒྱུད་ལ་སྐྱེས་ཡོད་མ་རེད་བ། དེ་སྐྱེས་པ་དང་སངས་རྒྱས་འགྲོ་གི་རེད་བ། འོ་དེ་བྱས་ཡིན་ན་ཡང་སྦྱིན་པ་ལ་སོགས་པའི་ཆོས་ལ་སྦྱར་དགོས་རེད་འོ་འདུག་སེ་བྱས་དགག་པ་རེད་ད་ལྟ་རྣམ་པར་སྨིན་པ་མ་ཡིན་པ་ཟེར་ཡ་དེ་སངས་རྒྱས་ས་ཡི་གི་སྟོབས་སོགས་ལ་སྦྱར་བྱས་ནས་རྣམ་པར་སྨིན་པ་ཟེར་ཡ་དེ། རང་རྒྱུད་ལ་གྲུབ་པའི་གི་སྦྱིན་པ་ལ་སོགས་པའི་ཟག་མེད་ཀྱི་ཆོས་དེ་དག་ལ་སྦྱར་དགོས་ཀྱི་རེད་འོ་འདུག་སེ་བྱས་ནས་འགྲོ་ཡ་དེ་དེ་རེད་དེ་རེད་བ་ད་དེ་བྱས་དང་མཚམས་སྦྱར་བ་དེ་བྱས། གཉིས་པ་ལ་གཉིས་སུ་དོན་བཤད་པ་དེ་ལ་དངོས་ཀྱི་དོན་དང་དེ་མཚོན་པའི་གི་དཔེའོ་ད་དང་པོ་ལ་གཉིས་ལས། རེད་བ། རྩ་བས་བསྟན་པ་དང་འགྲེལ་པས་བཤད་པ་གཉིས་ཀྱི་དང་པོ་དེ་ལ། ད་དང་པོ་ནི། ད་སྦྱིན་པ་ལ་སོགས་རེ་རེས་ཀྱང་ཟག་མེད་ཆོས་ཀུན་བསྡུས་པའི་ཕྱིར་ཐུབ་པའི་སྐད་ཅིག་གཅིག་པ་ཡི་རྟོགས་པ། རེད་བ། འདི་ནི་ཤེས་པར་བྱ། ཟེར་ལབ་ཡོང་དུས་ད་འདི་ལ། ཐུབ་པ་རྒྱུན་མཐའ་བ། རེད་བ། ཐུབ་པ་རྒྱུན་མཐའ་བའི་རྟོགས་པ་འདི་ནི། རྣམ་སྨིན་མ་ཡིན་པའི་སྐད་ཅིག་མའི་སྦྱོར་བར་ཤེས་པར་བྱ་སྟེ། རྗེས་སོགས་རེ་རེ་ཡོར་དུ་བྱས་ནས། དེ་དང་རིགས་མཐུན་གྱི་ཟག་མེད་ཆོས་ཀུན་ཡུལ་དུ་བསྡུས་པའི་ཕྱིར་ཏེ་ད་ཡུལ་དུ་བྱེད་ནུས་པའི་ཕྱིར་ཏེ། བྱང་ཆེན་ཡུམ་ལ་དེ་ལྟར་སྤྱོད་པ་ནི་སེམས་བསྐྱེད་པ་གཅིག་གི་སེམས་ཀྱི་སྐད་ཅིག་གཅིག་གིས་ཕར་ཕྱིན་དྲུག་ཡོངས་སུ་རྫོགས་པར་བྱེད་དོ་ཞེས་ཨ་ནི་མ་འདྲེས་པ་དང། མཚན་དཔེའི་བར་ལ་སོང་སྟེ་ཟེར་དུས་སྦྱིན་པ་ལ་སོགས་པ་ནས་བྱས་ནས་སངས་རྒྱས་ཆོས་མ་འདྲེས་པ་དང། ནི་བུ་གའི། རེ་བ་མཚན་དང་དཔེ་བྱད་ལ་སོགས་པའི་བར་སོང་སྟེ། སེམས་བསྐྱེད་གཅིག་ནི་སྐད་ཅིག་སྦྱོར་ཡིན་ནོ། སེམས་བསྐྱེད་པའི་སྐད་ཅིག་མ་གཅིག་ཟེར་དུས་དེ་འདྲ་བའི་སྐད་ཅིག་མའི་སྦྱོར་བ་དེ་ལ་བྱ་དགའི་ཡོ་བྱད་བཟོ་བ་དེ་བྱེད། ད་གཉིས་པ་འགྲེལ་པས་བཤད་པ་ནི། ཐུབ་པ་སྟེ། སྒོ་གསུམ་མཉམ་པར་བཞག་པའི་བྱང་སེམས་རྒྱུན་མཐའ་བའི་མངོན་རྟོགས་ནི། ད་འདིའི་ཐུབ་པ་ལབ་ཡས་དེ་ང་ཚོ། ཐུབ་པ་སངས་རྒྱས་བཅོམ་ལྡན་འདས་ཐུབ་པའི་དབང་པོ་ཟེར་མེད་པ་བྱས་ནས། ཨ་ནི་ལུས་ངག་ཡིད་སྒོ་གསུམ་པོ་འདི། ཉེས་སྤྱོད་འདི་ཚོ་ཕར་སྡོམ་བྱས་ནས་མཉམ་པར་བཞག་པའི་ཟེར་ལབ་དུས་ལུས་མཉམ་པར་བཞག་ཟེར་དུས་གང་ལྟ་རྩེ་གཅིག་ལ། གནས་འགྲོ་ཡས་ཟེར་ཡོད་མ་རེད་དེ་མི་གཡོ་བ་གནས་པ་ལ་སྦྱར་དགོས་གོ་རོ། ངག་ད། མཉམ་བཞག་གི་གནས་སྐབས་སུ་ངག་སྨྲ་ཡ་ཟེར་གྱི་མེད་པ་བྱེད། ཐུགས་དེ་ཁོ་ན་ཉིད་ལ་རྩེ་གཅིག་ཏུ་མཉམ་པར་བཞག་པའི་དེ་ལྟ་བུའི་བྱང་སེམས་རྒྱུན་མཐའ་བའི་རྟོགས་པ་ནི། རྣམ་སྨིན་མ་ཡིན་པའི་སྐད་ཅིག་མའི་མངོན་པར་རྟོགས་པ། རེད་བ་མངོན་པར་རྫོགས་པར་བྱང་ཆུབ་པ་ཞེས་ཤེས་པར་བྱའོ། ད་ཡིན་པའི་རྒྱུ་མཚན་ག་རེ་རེད་ཟེར་ན། སྦྱིན་པ་ལ་སོགས་པའི་ངོ་བོར་གྱུར་པའི་ཡེ་ཤེས་དམིགས་པར་བྱ་བའི་སྐད་ཅིག་མ་གཅིག་པོ་དེ་རེ་རེའི་ངོ་བོ་ཡུལ་དུ་བྱས་པས་ཀྱང། སྦྱིན་སོགས་ནས་བྱས་ནས་དཔེ་བྱད་བརྒྱད་ཅུའི་བར་བཞིན་མཚན་ཉིད་ཀྱི་ཟག་མེད་ཀྱི་ཆོས་རྣམས་སྐད་ཅིག་མ་གཅིག་ལ་ཡུལ་དུ་བསྡུ་བའི་གི་སྦྱོར་བ་ཡིན་པའི་ཕྱིར་རོ། ད་མངོན་སུམ་དུ་རྟོགས་ཟེར་ལབ་ན་ཡང། དེའི་སྟོབས་སོགས་ཡོན་ཏན་དེ་ཚོ་སངས་རྒྱས་ས་ཡི་མཁྱེན་པའི་ཡོན་ཏན་དེ་ཚོ་མངོན་སུམ་དུ་རྟོགས་ཐུབ་ཀྱི་མ་རེད་བ། མངོན་སུམ་དུ་བྱེད་ནུས་པའི་སངས་རྒྱས་ཡིན་དུས་ཁྱེད་ཚང་འགག་བྱེད་དུ་གྲར་གི་ཡོད་རེད་པ་དེའི་སྐབས་སུ་འོང་དུ་སུ་བྱེད། ད་རྩ་བར་ཀྱང་ཞེས་པ་ནི་མང་པོ་ཡུལ་དུ་བསྡུས་པའི་གི་བློས་གཅིག་ཡུལ་དུ་བསྡུས་པ་འབའ་ཞིག་ཏུ་མ་ཟད་ཀྱི་མ་ཟད་ཀྱི་མང་པོ་ཡུལ་དུ་བསྡུས་ཡོང་དུས་གང་ལ་དེ་ཐམས་ཅད་བསྡུས་པ་རེད་ལབ་ཡོང་དུས་མང་པོ་མ་ཟད་གཅིག་ཡང་བསྡུས་པ་རེད། འོན་ཀྱང་གཅིག་ཡུལ་དུ་བསྡུས་པའི་བློས་ཀྱང་མང་པོ་ཡུལ་དུ་བསྡུས་པ་ཡོད་ཅེས་པའོ་ད་རྒྱུན་མཐའི་ཡེ་ཤེས་དེ་སུ་རེད་བ། མང་པོ་ཡུལ་དུ་བསྡུས་པའི་བློས་གཅིག་ཡུལ་དུ་བསྡུས་པ་མ་ཟད་གཅིག་ཡུལ་དུ་བསྡུས་པའི་གི་བློས་ཀྱང་མང་པོ་ཡུལ་དུ་བསྡུས་པ་ཡོད་ཟེར་ཡ་དེ་རེད་ར་བ། དེ་ག་རེ་ཟེར་ན་སྦྱིན་པ་ལ་སོགས་རེ་རེས་ཀྱང་ཞེས་པའི་གི་ཀྱང་སྒྲ་དེའི་དོན་དག་དེ་ལ་དེ་བྱེད། ད་རྟགས་སྒྲུབ་ཡོང་དུས་གང་ལ་ད་རྒྱུན་མཐའི་རེད་བ་དེ་འདྲ་བའི་མངོན་རྟོགས་འདི་ཨ་ནི། ར་བ་རྣམ་པར་སྨིན་པ་མ་ཡིན་པའི་སྐད་ཅིག་མའི་སྦྱོར་བ་དེས་སྦྱིན་པ་ལ་སོགས་པ་རེ་རེས་ཀྱང་གཅིག་ཡུལ་དུ་བྱས་པས་ཐམས་ཅད་ཡུལ་དུ་བསྡུས་པའི་ཕྱིར་ཟེར་ན་རྟགས་བཀོད་ར་བ་ད་དེའི་རྟགས་སྒྲུབ་པ་ལ་གཉིས། རིགས་པས་སྒྲུབ་པ་ནི། སྦྱིན་སོགས་དངོས་པོ་གཅིག་དངོས་པོ་རྣམས་གཅིག་ཡུལ་དུ་བྱེད་པ་ན་གཞན་ཡུལ་དུ་བྱེད་མི་ནུས་པའི་དངོས་པོ་སོ་སོར་ངེས་པར་འཛིན་པའི་ཕྱིན་ཅི་ལོག་དང་བྲལ་བའི་ངོ་བོ་སྟེ་དེའི་ཕྱིར་རོ། ཕྱིན་ཅི་ལོག་གི་རྟོག་པ་དེ་དག་དང་བྲལ་བ་སྟེ་གཏན་ནས་སྤོང་བའི་སྐད་ཆ་མ་ཡིན་པའི་བྱས་ནས་རང་རྒྱུད་ལ་ཐོབ་ཟིན་པ་ཡིན་ཙང་ནས་བྲལ་བ་དེའི་ཕྱིར་རོ། དེ་ནས་དེ་ལྟར་མངོན་དུ་བྱེད་ནུས་པའི་གེགས་བྱེད་བྲལ་བར་བསྟན། ད་ལུང་གིས་སྒྲུབ་པ་ནི། དབུ་མའི་ལུང་ལས་བློ་གང་གིས་དངོས་པོ་གཅིག་གི་དེ་ཉིད་མཐོང་བ་དེ་ཡིས་དངོས་པོ་ཀུན་གྱི་རང་བཞིན་ཀྱང་དེ་ཉིད་དུ་མཐོང་ཞེས་འབྱུང་བའི་ཕྱིར་ཏེ་ད་འགྲེལ་པ་དོན་གསལ་ནང་ལོགས་ལ་ལུང་ལས་ཟེར་དེ་འབྱུང་རོ། རོ། ག་རེ་ཟེར། དངོས་གཅིག་དངོས་པོ་ཀུན་གྱི་ངོ་བོ་ཉིད། དེ་ཡོད་བ་ད་འགྲེལ་པ་དོན་གསལ་དྲངས་ཡས་དེ་འོ་དེ་དངོས་གཅིག་དངོས་པོ་ཀུན་གྱི་ངོ་བོ་ཉིད་ཟེར་ནས་དེ་ཡི་ལུང་དེ་ཚོ་དྲངས་བྱས་འོ་དོགས་སུ་གྲི་གི་དོ་རུ་བ་ད་ང་ཚོ། གཅིག་གི་ལྟ་པོ་གང་ཡིན་པ་དེ་ནི་ཀུན་གྱི་ལྟ་པོ་ཡིན་ཟེར་ཡ་དང་ད་ག་ནང་བཞིན་གང་གིས་དངོས་གཅིག་དེ་བཞིན་ཉིད་མཐོང་བ་དེ་ཡིས་དངོས་ཀུན་དེ་བཞིན་ཉིད་དུ་མཐོང་ཟེར་དེ་འོ་དེ་གང་ནས་དོགས་སུ་བྱས་པ་སྒྲུབ་ཀྱི་ར་བ་དེ་བྱས། ད། རྒྱུ་མཚན་དེ་ལྟར་ན། ཟག་མེད་ཐམས་ཅད་ཀྱི་ཡིན་ལུགས་རྟོགས་པ་ལ་སྟེ་ལུང་གིས་སྒྲུབ་པའི་རྒྱུ་མཚན་དེ་ནང་བཞིན་བྱས་བསམ་བློ་བསྐོར་བ་ཡིན་ན། དེ་ལྟ་བུའི་ཟག་མེད་ཐམས་ཅད་ཀྱི་ཡིན་ལུགས་ཟེར་དུས་གང་ལ་དེ་དག་གི་ཆོས་ཉིད་གནས་ལུགས་མཐར་ཐུག་དེ་ཨ་ནི་རྟོགས་པ་ལ་མཛད་པ་ནང་བཞིན་ཅིག་གནང་གི་འདུག་ཟེར་སུས་ཟེར་ལགས་ན་སློབ་དཔོན་སེང་གེ་བཟང་པོས། དངོས་པོ་ཀུན་གྱི་ཡིན་ལུགས་མཐོང་བ་དེ་ཙམ་ནི་ས་དང་པོ་ན་ཡོད་པས་ཆོས་ཅན་ཟག་མེད་ཀྱི། ཨ་ནི། ལྡོག་པ་རྟོགས་པ་ཡང་གཟུང་ངོ། རེད་བ། གནས་ལུགས་ཐམས་ཅད་ད་རྟོགས་ཐུབ་ཀྱི་རེད་དེ་ཡིན་པ་ཡིན་ན་ཡང་ཆོས་ཅན་ཟག་མེད་རང་གི་ངོ་བོ། དེ་རྟོགས་པ་ཡང་གཟུང་ངོ་ཟེར་ཡང་ད་དེའི་གནས་ལུགས་ཙམ་དུ་མ་ཟད། ཆོས་ཅན་རང་གི་ལྡོག་པ་ཡང་རྟོགས་ཀྱི་ཡོད་པ་དེ་གཟུང་དགོས་ཀྱི་རེད། འོ་དོ་སི་བྱས། ད་དེ་འདི་ཡིན་གྱི་ད་ང་ཚོ་ག་རེ་རེད་ཟེར་ན་དངོས་གཅིག་མཐོང་ཟེར་དེ་བྱས་ད་གཉིས་པ་ལ་གསུམ་ཟེར་ལ་ན་དེ་མཚོན་པའི་གི་དཔེ་ཟེར་ལ་ར་བ་དང་པོ་ནི་ད་ཇི་ལྟར་སྐྱེས་བུས་ཟོ་ཆུན་རྒྱུད་རྡོག་ཐབས་གཅིག་གིས་བསྐྱོད་པ་ན་ཐམས་ཅད་གཅིག་ཅར་འགུལ་བ་ལྟར་སྐད་ཅིག་གཅིག་ཤེས་དེ་བཞིན་ནོ་ཟེར་དེ་ར་བ། དེ་བྱེད་དུས་ད་དེ་ལ་མཚམས་སྦྱར་རྩ་བ་དེ་འགྲེལ་པས་བཤད་པའོ། ཇི་ལྟར་ན་ཟག་པ་མེད་པའི་ཡེ་ཤེས་གཅིག་དམིགས་པ་ན་དེ་དང་རིགས་མཐུན་པའི་གི་ཟག་མེད་ཐམས་ཅད་ཡུལ་དུ་སྡུད་པ་ཡིན་ཞེ་ན། ད་ག་འདྲ་བྱས་ནས་ཟག་མེད་ཀྱི་ཆོས་གཅིག་དམིགས་པ་ན། ཨ་ནི་དེ་དང་རིགས་མཐུན་ཐམས་ཅད་མངོན་དུ་བྱེད་ནུས་ཀྱི་རེད་ཟེར་ནས་དྲི་བའི་ཚུལ་གྱིས་མཚམས་སྦྱར་རོ། དེའི་ལན་དུ། འཇིག་རྟེན་ལ་གྲགས་པའི་དཔེ་སྟོན་ནོ། ཡང་ནི། སྔར་དོན་དེ་ལུང་རིགས་ཀྱིས་བསྒྲུབས་པ་ཙམ་དུ་མ་ཟད་པའོ། ད་ག་རེ་ཡོད་རེད་ཟེར་ལགས་ན། ཨ་ནི། ཇི་ལྟར་སྐྱེས་བུས་ཟོ་ཆུན་རྒྱུད་རྡོག་ཐབས་གཅིག་གིས་ཐམས་ཅད་ཅིག་ཅར་ཨ་ནི་འགུལ་བ་ལྟར་སྐད་ཅིག་གཅིག་ཤེས་དེ་བཞིན་ནོ་ཟེར་ནས་རྩ་བ་དེ་རེད་བ་ད་འགྲེལ་པ་དོན་གསལ་ནང་ལོགས་ཡང་ཁྲ་ཡོད་ཡ་དེ། ད་གོང་དུ་ལུང་དང་རིགས་པ་གཉིས་ཀའི་སྒོ་ནས་བརྟགས་ཏེ་བསྒྲུབས་ཚར་བ་མ་ཟད། འཇིག་རྟེན་ལ་གྲགས་པའི་དཔེ་ཡི་སྒོ་ནས་ཡང་གྲུབ་ཐུབ་ཀྱི་རེད་ད། ད་ཐུགས་བརྩེ་ཆེ། ད་དེ་ལྟར་ཏེ་གོ་བར་སྲིད་དོ་ད་དཔེར་ན་སོགས་ར་ད་ག་རེ་རེད་ཟེར་ན། གང་ཟག་གཅིག་གིས་ཟོ་ཆུན་གྱི་རྒྱུད་མོ་ཟེར་ལ་ན་ད་གནའ་སྔ་མོ་ཁྲོན་པའི་འོག་ལ་ཆུ་ཡོད་རྒྱུ་དེ། ཨོན་ཅིག་ཤིང་འཁོར་ལོ་འགྲོ་བ་ཟེར་ཆེ་ཨོན་དེའི་གནས་ལ་འབའ་གྲི་འདྲ་བོ་མང་པོ་ཅིག་བཏགས་དེ་ན་དེ། སྐོར་ར་རྒྱག་ཡོང་དུས་སྒང་ལ་ཨོན་ཆུ་ཡར་ལེན་ཐུབ་གོ་རེད་བ་བྱེད་དུས་ད་དེའི་འཁོར་ལོ་འཁོར་སྟངས་དེ་ག་རེ་རེད་ཟེར་ན། རྡོག་ཐབས་གཅིག་གིས་བསྐྱོད་པ་ན་ཐམས་ཅད་ཅིག་ཅར་འགུལ་བ་ལྟར་ཟེར། ཕྱོགས་གཅིག་ལ་སྐྱེས་བུའི།

གཅིག་པ་དང་ཐ་དད་པ་མེད་པ་དེ་ཟེར་ལབ་དུས་ཆོས་དབྱིངས་རང་གིས་རང་བྱེད་བྱས་པ་ཡིན་ན་མཉམ་གཞག་གི་གཟིགས་ངོ་ལ་གཅིག་ཐ་དད་ཀྱི་རྣམ་དབྱེ་དེ་ཡོད་མ་རེད། མདོར་ན་དེ་ལྟར་རྟོགས་པའི་སྨོན་ལམ་གྲུབ་ཅིང་ཆོས་ཐམས་ཅད་ཆོས་ཀྱི་དབྱིངས་སུ་ཐ་མི་དད་པས་སོ། གཙོ་བོ་གཙོ་བོ་དེ། ད་དེ་ལྟར་བྱས་པའི་གི་སྨོན་ལམ་དེ་གྲུབ་པ་རེད་ལ་ཆོས་ཐམས་ཅད་ཆོས་ཀྱི་དབྱིངས་སུ་ཟེར་དུས་བདེན་པས་སྟོང་པའི་གི་ཆ་ནས་ངོ་བོ་ཐ་དད་དུ་མེད་ར་བ། ཚིག་གསལ་ལས་གོང་གི་ལུང་དེ་འོག་མ་གསུམ་ལ་ཡང་སྦྱར་བར་གསུངས་པ་ལྟར